རེས་གཟའ་མིག་དམར་གྱི་ཉིན་མོར་ཏུར་ཀི་ཡི་གཞུང་ཞབས་ཀྱིས་བརྗོད་ཡོད་ཚད་ཞིག་ལ་རྒྱ་ནག་གཞུང་གི་གསང་བའི་ལས་ཁུངས་ཀྱི་སླད་དུ་ཏུར་ཀི་ཡི་ནང་དུ་ཡུ་གུར་བའི་མི་རིགས་དང་ཡུ་གུར་བའི་ཚོགས་པ་སྒྲིག་འཛུགས་དེ་འདྲར་སོ་ལྟ་བྱས་པའི་དོགས་པ་ཆེ་སའི་མི་དྲུག་ཏུར་ཀི་ཡིས་འཛིན་བཟུང་དོ་དམ་བྱས་ཡོད་པ་དང། དྲུག་པོ་དེ་དག་གི་སྟེང་ལ་ད་དུང་མི་གཞན་དག་ཞིག་འཛིན་བཟུང་དོ་དམ་བྱ་རྒྱུར་ཏུར་ཀི་ཡིས་འཚོལ་བཞིན་པ་གསུངས་ཡོད་པ་ཞིག། ཏུར་ཀི་ཡི་གསར་འགྱུར་ལས་ཁུངས་མིང་ལ་ཨ་ན་རྡོ་ལུ་ཟེར་བས་གནས་ཚུལ་ཞིག་སྤེལ་བཞག། ཏུར་ཀི་ཡིས་རྒྱ་ནག་གཞུང་ལ་ཁ་གཏད་ཀྱི་བྱེད་སྟངས་དེ་ལྟར་ནི་སྤྱིར་བཏང་དཀོན་པོ་བརྩི་སྲོལ་འདུག་ཏུར་ཀི་ཡི་སྲིད་འཛིན་ར་ཇིབ་ཏཱ་ཡིབ་ཨར་ཏུ་ཀཱན་དེ་སྔ་ཕྱི་ལོ་ཉིས་སྟོང་དགུར་ཏུར་ཀི་ཡི་སྲིད་བློན་ཡིན་དུས། རང་ཉིད་ཡུ་གུར་བའི་རང་དབང་དང་ཐོབ་ཐང་གི་འཐབ་རྩོད་སྣེ་ཁྲིད་མཁན་ཞིག་ཡིན་པའི་ལས་འགུལ་དེ་འདྲ་སྤེལ་ནས་ཆོས་ལུགས་རྒྱ་ཆེར་ཁ་ཆེ་ཡིན་པའི་ཡུ་གུར་བའི་མི་རིགས་རྒྱ་ནག་གཞུང་གིས་རྩ་མེད་བཟོ་རྩིས་བྱེད་ཀྱི་ཡོད་པ། རྒྱ་ནག་གཞུང་ལ་ཁོང་གིས་ཉེས་འཛུགས་བཙུགས་པ་སོགས་གནང་ཡོད་ནའི། ཁོང་གིས་རྒྱ་ནག་གཞུང་ལ་སྐྱོན་བརྗོད་གནང་སྲོལ་ཚོ་རྗེས་སུ་འཇམ་ལ་བཏང་ནས། ཕྱི་ལོ་ཉིས་སྟོང་བཅུ་གཉིས་ལོར་རྒྱ་ནག་ལ་འཚམས་འདྲིར་ཕེབས་དུས། ལོ་ཉི་ཤུ་ལྷག་གི་རྗེས་སུ་རྒྱ་ནག་ལ་ཕེབས་མཁན་གྱི་ཏུར་ཀི་ཡི་སྲིད་བློན་དང་པོ་དེ་བྱས་ཡོད་པ་རེད། དེ་ནས་ཉིས་སྟོང་བཅུ་དགུ་ལོར་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཐོག་ལ་ཏུར་ཀི་ཡིས་ཡུ་གུར་བའི་ཆོས་དད་རང་དབང་ཐེ་བའི་འགྲོ་བ་མིའི་ཐོབ་ཐང་ཚོར་རྒྱ་ནག་གཞུང་གིས་བརྩི་བཀུར་ཞུ་དགོས་པ་ཏུར་ཀི་ཡིས་གསུངས་པ་ཞིག་བྱུང་དུས་ཏུར་ཀི་དང་རྒྱ་ནག་གཞུང་གི་འབྲེལ་བ་ལ་དེ་དུས་གས་ཆག་ཞིག་བྱུང་ཡོད་པ་དང་སྐབས་དེ་དུས་ཏུར་ཀི་ཡི་མཚོ་ཁའི་གྲོང་ཁྱེར་ཨི་ཛི་མིར་དུ་རྒྱ་ནག་གཞུང་གི་དོན་གཅོད་ལས་ཁུངས་ཡོད་པ་ཞིག་རེ་ཞིག་སྒོ་བརྒྱབ་རྒྱུ་རྒྱ་མིས་གསལ་བསྒྲགས་བྱས་པ་དེ་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཐོག་ཏུར་ཀི་ཡིས་རྒྱ་ནག་གཞུང་ལ་ཡུ་གུར་བའི་ཐོབ་ཐང་རྡོག་རོལ་གཏང་རྒྱུ་མེད་པར་བརྗོད་པའི་ལན་པར་རྒྱ་མིའི་འཁོན་ལན་ཞིག་ཡིན་པ་མཐོང་ཚུལ་ཆེན་པོ་ཁྱབ་ཡོད་པ་རེད། ཏུར་ཀི་ནི་གླིང་ཆེན་ཨེ་ཤི་ཡ་དང་ཡུ་རོབ་ཀྱི་བར་དེར་ཆགས་ཡོད་དུས་རྒྱ་མིའི་རྒྱུད་གཅིག་ལམ་གཅིག་གི་ལམ་དུ་ཏུར་ཀི་རང་ཉིད་ལ་ཚོང་དང་དཔལ་འབྱོར་རྒྱ་ཆེ་འཁོར་བ་ཏུར་ཀིའི་ས་ཐོག་ཏུ་ལམ་འགག་དང་བསྟི་གནས་ལྟེ་བ་ཞིག་གོང་འཕེལ་ཡོང་བ་ཏུར་ཀི་ཡི་རེ་བ་ཞིག་ཡིན་པ་རེད་འདུག། ར་ཅིབ་ཏཱ་ཡིབ་ཨར་ཏུ་གྷན་ན་ནིང་ཉིས་སྟོང་ཉི་ཤུ་གསུམ་གྱི་ཕྱི་ཟླ་ལྔ་པར་ཏུར་ཀི་ཡི་སྲིད་འཛིན་ལ་ཡང་བསྐྱར་འདེམས་བསྐོ་བྱུང་དུས། ཏུར་ཀི་དང་རྒྱ་ནག་གཞུང་གི་འབྲེལ་བ་ཡར་ལ་ཕྱིན་པའི་ཁ་ཕྱོགས་ལ་ཕྱོགས་ནས་རྒྱ་མིའི་ཕྱི་སྲིད་བློན་ཆེན་ཝང་དབྱི། སྤྱི་ཟླ་བདུན་པར་ཏུར་ཀི་ལ་ཡོང་ནས་ཏུར་ཀི་ཡི་ཕྱི་སྲིད་བློན་ཆེན་ཧ་གཱན་ཧྥེ་དཱན་མ་ཟད་སྲིད་འཛིན་ཨར་དོ་ཨན་རང་དང་ངོ་འཕྲད་བྱས་པ་བྱུང་ཡོད་པ་རེད། ཡུ་གུར་བ་ཚོའི་ཁ་ཆེའི་ཆོས་ལུགས་དང་ཡུ་གུར་བའི་མི་རིགས་ཀྱི་ངོ་བོའི་ལ་རྒྱ་རྒྱ་ནག་གཞུང་གིས་རྩ་མེད་བཟོ་ཐབས་ཤིག་ལ་ཉེ་དུས་ཡུ་གུར་བ་ཁྲི་ཚོ་བཙོན་ར་དེ་འདྲར་བཙོན་འཇུག་བྱས་པ་ཡུ་གུར་བ་ཚོ་དང་ཡུ་རོབ་མཉམ་འབྲེལ་ཨ་རི་སོགས་ཀྱིས་རྒྱ་ནག་གཞུང་ལ་ཉེས་འཛུགས་བཙུགས་ཡོད་པ་དང་ཡིན་ནའི་དེ་ལྟར་ཡིན་པ་རྒྱ་ནག་གཞུང་གིས་ངོས་ལེན་ཁྱོན་ནས་བྱེད་ཀྱི་མེད་པ་རེད། རྒྱ་ནག་གཞུང་གི་སྐད་ཆ་འགྲེལ་བརྗོད་བྱེད་སྟངས་ཀྱི་ནང་ལ་ཡུ་གུར་བའི་ནང་ལ་ཁ་ཆེ་ཐལ་སྤྱོད་པ་ཡོད་པ་དང་རྒྱ་ནག་གི་རྒྱལ་ཁབ་དུམ་བུར་ཁ་བྲལ་རྩིས་བྱེད་མཁན་ཡོད་པས་དེ་ཚོ་མེད་པ་བཟོ་དོན་ལ་བསམ་བློ་དང་ལྟ་བ་བསྒྱུར་དོན་དང་ལེན་སྟངས་སོགས་བསླབ་རྒྱུར་སྦྱོང་བརྡར་ལ་ཡུ་གུར་བ་རྒྱ་ཆེ་བསྐོངས་པ་སོགས་རྒྱ་མིས་རྒྱལ་སྤྱི་ལ་འགྲེལ་བརྗོད་བྱེད་ཀྱི་ཡོད་རེད། ཡུ་གུར་བ་དང་ཏུར་ཀི་ཡི་བར་ལ་མི་རིགས་ཀྱི་རྒྱུད་པ་དང་ཆོས་ལུགས་སྐད་ཡིག་སོགས་ཀྱི་ཐད་ནས་ཕན་ཚུན་ཉེ་པོ་དང་འབྲེལ་བ་ཡོད་པ་དང་ཏུར་ཀི་ཡི་ས་ཐོག་ཏུ་ཡུ་གུར་བ་ཁྲི་ལྔ་ཡས་མས་ཡོད་པ་གནས་ཚུལ་འདུག། ཏུར་ཀི་ས་ཐོག་ཏུ་གཞི་ཚུགས་པའི་ཡུ་གུར་བའི་ཆབ་སྲིད་ཀྱི་ལས་འགུལ་བ། Abdul Resid Amin Haji། Al Monitor གསར་ཁང་ལ་གསུངས་ཡོད་ཟེར་ལ། གཟའ་མིག་དམར་གྱི་ཉིན་མོར་ཏུར་ཀི་རུ་རྒྱ་མིའི་སོ་པ་ཡིན་པའི་དོགས་པ་བྱེད་སའི་མི་དྲུག་ཙམ་ཏུར་ཀི་ཡིས་འཛིན་བཟུང་དོ་དམ་བྱས་པ་དེ་ནི་ཏུར་ཀི་ཡི་ས་ཐོག་གི་ཡུ་གུར་བ་ཚོ་ལ་རྒྱ་ནག་གཞུང་གིས་སོ་མྱུལ་བྱེད་སྒོ་མང་དུ་ཕྱིན་པའི་སྐབས་དུས་ཤིག་ལ་བྱུང་གི་ཡོད་པ་དང། དོགས་གཞི་དེ་ཚོ་འཛིན་བཟུང་དོ་དམ་བྱ་ཡག་ནི། ཏུར་ཀིའི་ས་ཐོག་གི་ཡུ་གུར་བ་ཁྲི་བདུན་ཡོད་པ་ཚོའི་བདེ་སྲུང་སྲུང་སྐྱོབ་བྱེད་རྒྱུར་གལ་ཆེན་པོ་ཡིན་པ་དང་ཏུར་ཀིའི་ས་ཐོག་གི་ཡུ་གུར་བ་དང་ཡུ་གུར་བའི་ཚོགས་པ་དེ་འདྲའི་ཚོགས་མིར་དུས་རྒྱུན་ཆ་རྒྱུས་མེད་པའི་མི་དེ་འདྲས་ཡུ་གུར་བའི་བཟོ་ཚོང་དེ་འདྲའི་གནས་ལུགས་གནས་ཚུལ་དང། ཡུ་གུར་བའི་བཟོ་ཚོང་དེ་ཚོར་ཚོང་འབྲེལ་བྱེད་མཁན་གྱི་བཟོ་ཚོང་ཁང་གི་སྐོར་སོགས་ཀྱི་གནས་ཚུལ་དྲིས་པ་སོགས་དོགས་པ་ལངས་ཡག་གི་སྐད་ཆ་དྲིས་མཁན་བྱུང་པ་དང། གནས་ཚུལ་དེ་ཚོ་བཤད་པ་དང་གནས་ཚུལ་དེ་ཚོ་མཁོ་སྤྲོད་བྱས་པའི་སྐྱིན་པ་ལ་དངུལ་གྱི་རྔན་པ་སྤྲད་པ་སོགས་བྱུང་བ་ཞིག་ངོ་སྤྲོད་གནང་ཡོད་པ་རེད་འདུག་ཏུར་ཀི་རུ་ཡོད་པའི་རྒྱ་ནག་གི་གཞུང་ཚབ་ལ་གོང་ཞུས་ཀྱི་གནས་ཚུལ་དེ་དག་གི་སྐོར་ལ་གསར་ཁང Reuters གིས་དྲིས་དུས་འཕྲལ་དུ་ལན་སློག་མཁན་མ་བྱུང་བ་གསར་ཁང་དེས་བརྗོད་ཀྱི།